SBS བོད་སྐད། གསན་མཁན་རྣམ་པ་ཡོངས་ལ་སྐུ་ཁམས་བཟང། ཉེ་ཆར་འཕྲོད་བསྟེན་ལས་འགུལ་གསར་བ་ཞིག་གི་བརྒྱུད་རིག་གཞུང་དང་སྐད་རིགས་སྣ་མང་གི་ཚོགས་སྡེ་ཁག་ནང་ཉེན་ཁ་མེད་པའི་སྒོ་ནས་སྨན་སྤྱོད་ཚུལ་སྐོར་གོ་རྟོགས་སྤེལ་ཡོད་འདུག་འཕྲོད་བསྟེན་ལས་འགུལ་བ་ཚོས་སྤྱི་ཚོགས་ནང་སྨན་སྤྱོད་སྟངས་ཀྱི་དཀའ་ངལ་ཞིག་ཡོད་པ་གསལ་ཁ་ཐོན་ཡོད་འདུག། ཁཱ་ནི་ཏཱ་ཨེ་མཱད་ལགས་ནི་བང་ལ་དེཤ་ན་འཚར་ལོངས་བྱས་ཡོད་པ་དང་ཁོང་མོས་གྲོགས་དང་ནང་མི་སྤུན་མཆེད་བར་སྨན་མཉམ་སྤྱོད་བྱེད་པ་དངོས་སུ་མཐོང་ཡོད་འདུག་ཁོང་མོས་བང་ལ་དེཤ་ནང་དངུལ་གྲོན་ཆུང་ཕྱིར་ནང་མི་སྤུན་མཆེད་བར་ཟུག་བཅག་སྨན་དང་གཉན་འཇོམས་སྨན་མཉམ་སྤྱོད་བྱེད་སྲོལ་ཡོད་ཅེས་ཁོང་མོས་གསུངས་དོན། People thinks if it works for me, it would work for.
མི་དེ་ཚོའི་སེམས་ལ་གལ་སྲིད་ང་གཉིས་ལ་ནད་རྟགས་འདྲ་བོ་ཡོད་པ་ཡིན་ན་སྨན་གཅིག་པ་ཟ་ན་འགྲིག་གི་རེད་བསམ་གྱི་ཡོད། ལྷག་པར་དུ་ཆམ་ནད་ཕོག་པ་ཡིན་ན་གཉན་འཇོམས་སྨན་ཟ་དགོས་རེད་ཅེས་པའི་བསམ་བློ་ནོར་བ་ཞིག་ཡོད། དེ་ཡང་ཨེ་མཱད་ཁོང་མོ་སྨན་སྦྱོར་གྱི་སློབ་སྦྱོང་གནང་སྐབས་སྨན་མཉམ་སྤྱོད་བྱེད་པའི་ཉེན་ཁ་ཤེས་རྟོགས་བྱུང་ཡོད་འདུག་ཁོང་མོས་གསུངས་དོན།

ཁོང་མོ་སིད་ནི་ལྷོ་ཤར་འཕྲོད་བསྟེན་རྫོང་ཁོངས་སུ་ཕྱག་ལས་གནང་བཞིན་པ་རེད་འདུག་ཁོང་མོས་ད་ལན་གྱི་ཉེན་ཁ་མེད་པའི་སྒོ་ནས་སྨན་སྤྱོད་ཚུལ་གྱི་ལས་འགུལ་དེར་མཉམ་ཞུགས་གནང་ཡོད་འདུག་ཡང Lisa Woodland ལགས་ནི་འཕྲོད་བསྟེན་གྱི་ལས་འགུལ་དེ་སྤེལ་མཁན་གྱི་ཚོགས་པ New South Wales Multicultural Health ཞེས་པའི་ལས་བྱེད་པ་ཞིག་ཡིན་པ་དང་ཁོང་གིས་གསུངས་དོན།
We're highlighting the importance of knowing། ང་ཚོས་ལས་འགུལ་དེའི་བརྒྱུད་ཉེན་ཁ་མེད་པའི་ཐོག་སྨན་སྤྱོད་ཚུལ་དང་སྨན་རེ་རེའི་ནང་ནུས་ཅན་གྱི་རྫས་གང་ཡོད་པ་སོགས་གོ་རྟོགས་སྤེལ་ཐབས་བྱེད་ཀྱི་ཡོད། ལས་འགུལ་དེའི་ནང་སྤྱི་ཚོགས་དྲ་ལམ་ནང་འགྲེམས་སྤེལ་ཆེད་བཟོས་པའི་བརྙན་ཐུང་ཞིག་ཡོད་པ་དང་དེའི་ནང་སྨན་བཟོ་སྐྲུན་མཁན་ཚོང་ལས་མི་འདྲ་བ་ཡིན་ན་ཡང་ནུས་ཅན་གྱི་རྫས་གཅིག་པ་ཡོད་པའི་རྒྱུ་མཚན་སོགས་སྐད་རིགས་མི་འདྲ་བ་བདུན་ནང་སྤེལ་ཡོད་འདུག། Lisa Woodland ལགས་ཀྱིས་འགྲེལ་བརྗོད་གནང་དོན། We do have evidence that people from CALD། ང་ཚོར་ཡོད་པའི་དཔང་རྟགས་མང་པོ་ཞིག་གི་བརྒྱུད་རིག་གཞུང་དང་སྐད་རིགས་སྣ་མང་གི་ཚོགས་སྡེ་ཁག་ནང་སྨན་བེད་སྤྱོད་ནོར་བ་བྱས་པའི་ཉེན་ཁ་ཆེ་བ་ཡོད་པ་ར་སྤྲོད་ཐུབ་ཡོད། ནོར་འཁྲུལ་དེ་དག་གི་རྐྱེན་པས་ནད་པའི་འཕྲོད་བསྟེན་ལ་ཉེན་ཁ་ཆེན་པོ་ཡོད་པ་མ་ཟད་སྨན་ཁང་དུ་ལུས་པ་ཡང་ཆགས་སྲིད་པ་རེད། Pharmaceutical Society of Australia། སྟེ་ཨོ་སི་ཀྲི་ལི་ཡའི་སྨན་སྦྱོར་ཚོགས་པ་ལ་གཞིགས་ན། ལོ་རེར་མི་འབུམ་གཉིས་དང་ཕྱེད་ཀ་ཙམ་སྨན་སྤྱོད་ཚུལ་དང་འབྲེལ་བའི་གནད་དོན་ལ་བརྟེན་སྨན་ཁང་དུ་ལུས་ཀྱི་ཡོད་པ་ཐོན་ཡོད་འདུག་སིད་ནི་གཙུག་ལག་སློབ་གྲྭ་ཆེན་མོའི་སྨན་སྦྱོང་གི་སློབ་དཔོན Parisa Aslani ལགས་ཀྱིས་ཨིན་སྐད་མི་ཤེས་པར་བརྟེན་སྨན་བྱང་དུ་བཀོད་པའི་ལམ་སྟོན་མགོ་མི་ཚུད་པའི་དཀའ་ངལ་ཡོད་ཅེས་ཁོང་གིས་གསུངས་དོན།

ཏོག་དབྱིབས་ནད་ཡམས་སྐབས་སུ་སྨན་བྱང་མེད་པའི་ཐོག་སྨན་སྤྱོད་མཁན་མང་དུ་ཕྱིན་ཡོད་ཅེས་ཁོང་མོས་གསུངས་དོན། People are getting scared and they're thinking། མི་ཚང་མར་ནད་ཡམས་ཀྱི་ཞེད་སྣང་ཡོད་པས་དེ་ལས་འགོག་སྲུང་ཆེད་སྨན་ཞིག་བྱུང་ན་བསམ་གྱི་ཡོད། འོན་ཀྱང་ནད་དེ་ལ་ད་ཆ་བཅོས་ཐབས་སྨན་གང་ཡང་མེད། ཁོང་མོས་མི་ཚང་མས་སྨན་གསར་པ་མ་སྤྱོད་གོང་ལ་སྨན་པར་བསྟེན་གཏུགས་གནང་དགོས་པ་དང། གལ་ཏེ་ནམ་རྒྱུན་ནས་སྨན་སྤྱོད་ཀྱི་ཡོད་ན། ཉུང་མཐར་ཟླ་བ་གཅིག་རིལ་བུ་འདང་ངེས་ཡོད་པ་གནང་དགོས་ཞེས་གསུངས་ཡོད་འདུག། གནས་ཚུལ་དེ་ནི SBS གི་གསར་འགོད་པ Cassandra Bain ལགས་ཀྱིས་ཕྱོགས་སྒྲིག་གནང་བ་དང་ང་པད་མ་སྒྲོལ་དཀར་གྱིས་བོད་སྐད་ནང་སྙན་སྒྲོན་ཞུས་པ་ཞིག་ཡིན། ལྷན་རྒྱས་ཀྱིས SBS བོད་སྐད་ལ་གསན་པར་བཀའ་དྲིན་ཆེ།
ཁྱེད་རང Australia ནང་འཚོ་བ་གསར་པ་སྐྱེལ་ཆེད་དགོས་མཁོའི་གནས་ཚུལ་མང་པོ་ཞིག sbs.com.au/tibetan དུ་གསན་རྒྱུ་ཡོད།